གཉིས་པ་ལ། མི་ཕན་པ་གསལ་བྱེད་དུ་མི་འཐད། གསུངས། བ་གསལ་རྣམས་བ་སྤྱི་དོན་གཞན་ལ་ཕན་མི་ཐོགས་པ་ཡིན་ཙང་ཁོ་མི་ཕན་པ་གསལ་བྱེད་དུ་མི་འཐད། སྤྱིའི་གསལ་བྱེད་ཙམ་གྱིས། སྤྱིའི་གསལ་བྱེད་ཙམ་གྱིས། ཨོ་ཧོ། སྤྱིའི་གསལ་བྱེད་ཙམ་གྱིས་སྤྱི་ལྡན་དུ་མི་འཐད། དང་པོ་ནི་མུན་ཁུང་གི་བུམ་སོགས་ཆོས་ཅན། ཁྱོད་སྒྲོན་གྱིས་གསལ་བར་བྱ་བ་ཡིན་པ་དང་རང་ལུགས་ལ་དེའི་ཨ་ལི་ཐིར་བཟོས། གསལ་བྱ་གསལ་བྱེད་ཁོ་ལ་མི་ཕན་པའི་གསལ་བྱ་གསལ་བྱེད་ཁོ་ལ་འདི་འདྲ་ཞིག་བཟོས་ནས་དེ་འདྲ་པོ་གཅིག་དེ་ནི་བ་གསལ་དང་བ་སྤྱི་དོན་གཞན་གཉིས་ལ་མི་འདུག་ཟེར་ལབ་རྒྱུ་ཡིན་པ་རེད་དང་པོ་ནི་མུན་ཁུང་གི་བུམ་སོགས་ཆོས་ཅན། ཨོ་ཁྱོད་སྒྲོན་འོད་ཀྱི་གསལ་བྱ་ཡིན་པར་ཐལ་བྱས། ཁྱོད་བདག་ལ་དམིགས་པའི་རྣམ་ཤེས་སྐྱེད་རུང་གི་རྒྱུའི་དོན་དུ་འགྱུར་བ་ལ་གཞན་སྒྲོན་འོད་ཀྱི་ངོར་སྐྱེས་པ་ལ་ལྟོས་པའི་ཕྱིར། ད་དེ་དུས་རྒྱུན་དེ་ར་བ་སྒྲོན་འོད་དང་མུན་ཁུང་ནང་གི་བུམ་སོགས་གཉིས་པོ་དེ་ནི

འོ་མུན་ཁུང་བུམ་གཟུགས་རྒྱུ་ཆགས་འགྲོ་བ་རེད། འོ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་ཁྱོད་བདག་ལ་དམིགས་པའི་ཟེར་ན་བདག་ལ་དམིགས་པའི་ཟེར་ཙ་ན་མུན་ཁུང་ནང་གི་བུམ་གཟུགས་ལ་དམིགས་པའི་མིག་ཤེས་སྐྱེད་པར་བྱེད་པ་ལ། འོ་སྐྱེད་རུང་གི་དོན་དུ་འགྱུར་བ་ལ་ཟེར་དུས་ག་རེ། མུན་ཁུང་ནང་གི་བུམ་གཟུགས་དེ་ཆོས་ཅན། ཨ་ནི། འོ། སྒྲོན་གྱི། འོ་གསལ་བྱ་ཡིན་པར་ཐལ་ཁྱོད་སྒྲོན་གྱི། ག་ཚོད་གསལ་བྱ་ཡིན་པར་ཐལ་ཁྱོད་ལ་དམིགས་པའི་ཟེར་ཁྱོད་བདག་ལ་དམིགས་པའི་རྣམ་ཤེས་སྐྱེད་རུང་གི་རྒྱུའི་དོན་དུ་འགྱུར་བ་ཟེར་ནི། གཞན་སྒྲོན་གྱིས་ཟེར་ད་དེ་འདྲ་ཟིག་འདུག་བ་ད་འདུག་སོ་གསུམ་བཤད་ཡག་ཡོད་རེད། ཨ་ལི་ཡིས་མུན་ཁུང་ནང་བུམ་གཟུགས་ཁོ་བྱས། ཨོ། མུན་ཁུང་ནང་བུམ་གཟུགས་ཁོ་ལ་རྒྱུ་ག་རེ་བཞག་ཟེར་དུས་ཙ་སྒྲོན་དེ་བཞག། མུན་ཁུང་ནང་གི་བུམ་གཟུགས་ཁོ་རང་སུའི་རྒྱུ་རེད་ཟེར་ན་ཁོ་རང་མིག་དེ་མིག་ཤེས་དེ་གི་རྒྱུ་རེད་ལབ། བྱས་ཡོང་དུས་ཙ་ད་སྒྲོན་དེ་གིས་མུན་ཁུང་ནང་གི་བུམ་གཟུགས་ལ་ཕན་ཐོགས་པའི་རྒྱུ་མཚན་ཁོ་ལ། མུན་ཁུང་ནང་གི་བུམ་གཟུགས་ཁོ་མིག་ཤེས་ཀྱི་ཡུལ་དུ་འགྱུར་བ་བྱེད་པ་ལ་ཁོ་ལ་ཕན་ཐོགས་ཀྱི་འདུག་བ་ཟེར་ད། དེ་ཟེར་འདུག་པ་ད་དེ་ཟེར་འདུག་པ་འདི་ལ་གསུམ་ཡོད་པ་ད་གང་ལྟར་ཀྱང། འོང་དེ་བཞིན་དེ་ཧ་གོ་ས་ར་བ་ད་གངས་ཅན་ཨ་ལི་འདིའི་ཁོ་ར་དཔེ་ཆ་གི་ནང་ལ་བྱས་པ་ཁོ་བྱས་ན་ག་རེ་ད་ག་རེ། མུན་ཁུང་ནང་གི་བུམ་གཟུགས་དེ། ག་རེ་ཟེར་དགོས་རེད་མིག་ཤེས་ཀྱི་རྒྱུ་ལ་བཞག། ཁོ་ལ་དམིགས་པའི་རྣམ་ཤེས་དེ་ཀྱི་རྣམ་ཤེས་དེ་ཀྱི་རྒྱུ་ལ་བཞག། ཁོ་ལ་དམིགས་པའི་རྣམ་ཤེས་དེ་ཀྱི་རྒྱུ་ཡིན་ད། དེ་ལྟ་བུའི་མུན་ཁུང་བུམ་གཟུགས་དེ། རང་འཛིན་རྣམ་ཤེས་ཀྱི་རྒྱུའི་ངོར་སྐྱེས་པ་བྱས་པ་ལ་སྒྲོན་ལ་ལྟོས་པའི་ཕྱིར་བྱས་ཏེ་འདི་ར་བ། གངས་ཅན་འདི་འདྲ་བ་ད་བ་ད་ར་རེད། དཔེར་ན། ཚེས་གཅིག་ཚེས་གཉིས་ཀྱིས་ཚེས་གསུམ་བསྐྱེད་པ་ཁོ། ཚེས་གཉིས་ཀྱིས་ཚེས་གཅིག་ཚེས་གསུམ་གྱི་རྒྱུའི་ངོར་བསྐྱེད་པ་ཁོ་ལ་ཕན་འདོགས་པར་བྱས་ན་ཚེས་གཉིས་ཚེས་གཅིག་གི་རྒྱུ་ལ་འགྲོ་དགོས་སོ་སྐད་ཆ་འཆད་ཀྱི་ཡོད་རེད་ད་འདི་བྱེད་ཀྱི་འདུག་ཟེར་ཡོད་རེད་ཡ་གི་དེ་རྒྱུ་ལ་འགྲོ་གི་རེད་ཟེར་ན་ས་དང་ར་མ་རེད་ཟེར་ཡོད་རེད་ད་འདི་བྱེད་ཀྱི་འདུག་ཟེར་ཡོད་རེད་ག་རེ་རེད་ཟེར་ན། མུན་ཁུང་ནང་གི་བུམ་གཟུགས་ཁོ་རང་འཛིན་རྣམ་ཤེས་ཀྱི་རང་འཛིན་མིག་ཤེས་ཀྱི་རྒྱུ་རེད་ཟེར་ཡོད་རེད། ཡིན་ཙང་ཁོ་རང་རྒྱུད་རང་འཛིན་རྣམ་ཤེས་རྒྱུད་ངོར་སྐྱེས་པ་བྱེད་པ་ལ་ཨོ་ཕ་ནི་སུ་སུའི་ཆེད་ཀྱི་འདུག་གོ་ཟེར་དུས་ད་དོན་དེ་གིས་གོ་ཕན་ཐོགས་ཀྱི་འདུག་བ་ས་ཁྱོད་ལ་བདག་ལ་དམིགས་པའི་རྣམ་ཤེས་སྐྱེ་རུང་རྒྱུའི་དོན་དུ་འགྱུར་བ་ལ་ཟེར་དུས་ད་མིག་ཤེས་ཀྱི་རྒྱུའི་དོན་དུ་འགྱུར་བ་བྱེད་པ་ལ་དོན་གྱི་ངོར་བྱེད་པ་ལ་ལྟོས་དགོས་པའི་ཕྱིར། དོན་གྱི་ངོར་བ། དོན་གྱི་ངོར་བྱེད་པ་ལ་བ་རེད། ངོར་བྱེད་པ་ལ་ལྟོས་པའི་ཕྱིར། དོན་གྱི་ལས་ཀ་བྱེད་པ་ལ་ལྟོས་པའི་ཕྱིར། འོ་དེའི་རྒྱུ་མཚན་གྱིས་ད་ག་རེ་ཟེར་ན་རྒྱུ་འབྲས་གཉིས་ཆགས་པར་འདྲ་ལ།

དེ་འདྲ་ཡི་དོན་དེ་ཉིད། མུན་ཁུང་ནང་གི་བུམ་གཟུགས་དེ་ཉིད། འོ་ག་རེ་ཡིན་ན་རང་འཛིན་རྣམ་ཤེས་སྐྱེ་རུང་ཉིད་དུ་བྱེད་པ་པོ་རེད། ད་རང་འཛིན་རྣམ་ཤེས་སྐྱེ་རྒྱུ་བྱེད་པ་པོ་རེད། རང་འཛིན་རྣམ་ཤེས་སྐྱེ་རུང་ཉིད་དུ་བྱེད་པ་པོ་རེད་ཅིག་པར་བ། འདུག་ཅེས། ད་སྤྱི་གཞན་འདི་རེད་དེ། ད་སྤྱི་འདི་ནི་ཟེར་དེ་ལ་ད་ག་རུ་འགོ་བྱེ་བྲག་པས། སྤྱི་གཞན་འདི་ནི་ཞེས་གསལ་བྱེད་ཀྱི་སྔ་ནས་རང་འཛིན་རྣམ་ཤེས་སྐྱེ་རུང་ཉིད་དུ་གནས་དགོས་ཏེ། རྟག་དངོས་ཡིན་པས་སོ། འོ་དུ་བ་རང་ལུགས་རྟགས་སུ་བཏགས། སྤྱི་གཞན་འདི་ནི། ད་འདི་གཟིགས་ཡོང་རོགས་དོན་དག་ལ། གསལ་བྱ་གསལ་བྱེད་ལ། མུན་ཁུང་ནང་བུམ་གཟུགས་དང་དེ་ཉིད་འགྲོ་སྟངས་ནང་བཞིན་གྱི་འགྲོ་དགོས་རེད། ཡིན་ན། སྤྱི་གཞན་དང། བ་གླང་གི་སྤྱི་གཞན་དང། བ་གསལ་རྣམས་གསལ་བྱ་གསལ་བྱེད་དུ་འགྲོ་ན། དེ་འདྲ་བོ་ཅིག་འགྲོ་དགོས་པ་རེད། འགྲོ་ན་ད་གར་སྤྱི་གཞན་འདི། གསལ་བྱེད་ཀྱི་སྔ་ནས་རང་འཛིན་རྣམ་ཤེས་སྐྱེ་རུང་ཉིད་དུ་གནས་དགོས་པ་རེད། དགོས་ཏེ། དཔེར་ན། སྒྲོན་འོད་དེ་ཉིད། མུན་ཁུང་གི་བུམ་གཟུགས་དེ་རང་འཛིན་རྣམ་ཤེས་སྐྱེ་རུང་ཉིད་དུ་གནས་པ་གོ་དགོས་པ་ཡིན་ལྟ་སྒྲོན་སྔོན་ལ་འགྲོ་དགོས་བྱུང་བ་ར་བ་ཟེར། སྤྱི་གཞན་འདི་ནི་ཞེས་གསལ་བྱེད་ཀྱི་སྔ་ནས་གོ་རང་འཛིན་རྣམ་ཤེས་སྐྱེ་རུང་ཉིད་དུ་གནས་དགོས་ཏེ། ག་རེ་རེད་ཟེར་ན་ད་སྤྱི་གཞན་གསལ་བྱེད་གོ་ལ་ག་རེ་བཞག་དེ་ད་འདིའི་ཁ་ཐུག་གི་གསལ་བྱེད་ལ།

གསལ་བྱ་མ་རེད་མ་ཡིན་ཏེ་བ་གསལ་རྣམས་ཀྱི་སྔ་དེ་འདི་སྔ་དེ་ནས་ཡོད་པའི་ཕྱིར། ཡོད་པ་ཡིན་པ་དེ་ཁོ་རྟག་པ་ཡིན་པའི་ཕྱིར་ཟེར་ཡ་རོ་རྟག་པའི་དངོས་པོ་ཡིན་ས་བ་ལང་གི་གསལ་བ་གོ། གསལ་བྱེད་དེ་ལ་འདིའི་ཁ་ཐུག་ལ་གསལ་བྱེད་ལ་བ་ལང་བཞག་གསལ་བ་བ་གསལ་བ་གསལ་བ་གསལ་ན་བ་ནི་སུ་གསལ་བ་བྱེད་མཁན་ངོ་བཞག་སྤྱི་དོན་གཞན་ངོ་གསལ་བྱ་ལ་བཞག་གསལ་བྱ་གསལ་བྱེད་དང་གསལ་བྱེད་ཟེར་ན་རང་འཛིན་རྣམ་ཤེས་ཀྱི་འོ་ག་རུ་འགོ་ཡུལ་དུ་གསལ་བ་བྱེད་མཁན་ངོ་རང་འཛིན་རྣམ་ཤེས་ཀྱི་འོ་ཡུལ་དུ་གསལ་བ་བྱེད་པ་པོ་ལ་འོ་ཐུག་བྱེད་ཡང་འདི་ས་བ་གསལ་རྣམས་གསལ་བྱེད་རྒྱུའི་ཚོ་ཁག་དེ་རེད་དེ་རེད། སྤྱི་གཞན་དེ་ཉིད་འབྲས་བུས་སུ་གསལ་བྱ་འབྲས་བུ་གྱི་ཚོ་ཁག་བྱ་དེ་རེད། དེ་ཡིན་དུས་ཙ་སྤྱི་གཞན་དེ་ད་གར་ཅི་གོ་རུ་ཟེར་ན། ཁོ་གཉིས་གཉིས་མོ་དེ་དེ་འདྲའི་གསལ་བྱ་གསལ་བྱེད་ཡིན་ན་སྤྱི་གཞན་དེ་གཞུག་གོ་ལ། བ་གསལ་རྣམས་སྔོན་ལ་འགྲོ་དགོས་བར་བ་དེ་མེད་བ་དག་སྤྱི་གཞན་དེ་བ་གསལ་གྱི་སྔ་ནས་ཡོད་པའི་ཕྱིར་རོ་ཡིན་པ་དག་ཁོ་རྟག་པའི་དངོས་པོ་ཡིན་པའི་ཕྱིར།

མི་རུང་བར་ཐལ། རེད་སོང་ཨ། གར་བྱས་སོ་ཟེར་ན་སྤྱི་དོན་གཞན་ཁོ། རང་བཙན་ནི་ག་རེ་མགོ་ཐིག་ངན་ལ། བ་གསལ་རྣམས་ཀྱི་སྔོན་ལ་གྲུབ་དེ་ནི་ད་ག་རང་ཡིན་པ་འདོད་ཟེར་ལགས་རེད། ཡིན་ན་བ་གསལ་རྣམས་ཀྱིས་སྤྱི་དོན་གཞན་དེ་རང་འཛིན་རྣམ་ཤེས་བསྐྱེད་པའི་ངོར་གྲུབ་ཅེས་བྱེད་ཀྱི་མི་འདུག་བ་སལ། འོ། སྤྱི་དོན་གཞན་དེ་ནི་ཆོས་ཅན་རང་འཛིན་རྣམ་ཤེས་སྐྱེད་པ་ཁོ། ཁོ་རང་ལ་དམིགས་པའི་རང་འཛིན་རྣམ་ཤེས་སྐྱེད་པ། མུན་ཁུང་ནང་གི་བུམ་གཟུགས་དེ་ཡི་རང་འཛིན་རྣམ་ཤེས་སྐྱེད་པ་ལ། སྒྲོན་འོད་ལ་ལྟོས་དགོས་ཟེར་བ་ནང་བཞིན་བྱས་ནས་ད་སྒྲོན་འོད་ལ་གྲུབ་དགོས་བར་མ་དེ་ནང་བཞིན་བྱས་ནས། གསལ་བ་དེ་རྣམས་ལ་ལྟོས་པར་མི་རུང་བར་ཐལ།

བ་སྤྱི་དོན་གཞན་དུ་ལྡན་པ་གཅིག་བཞག་གོ་ར་འཕྲོད་པ་གཅིག་འཕྲོད་པ་དང་འདུ་བ་དེ་བཞག་གོ་བར་བྱས་ད་བ་གསལ་རྣམས་ལ་སྤྱི་དོན་གཞན་དུ་ལྡན་པ་རེ་ཡར་གས་ལ་བར་བ། སྤྱི་རྐྱང་པ་དང། གང་རུང་གཅིག་རྐྱང་པས་ག་རེ་བརྡ་ཡིན་ན་སྦྱར་དུ་མི་རུང། གསལ་བ་རྐྱང་པ་དག་བརྡ་ཡུལ་དུ་མི་རུང་ཟེར་ལ་ཁུ། ག་རེ་སྤྱི་རྐྱང་པ་བརྡ་ཡུལ་དུ་མི་རུང་ཀྱང། སྤྱི་ལྡན་གྱི་གསལ་བ་རྣམས་ལ་བརྡ་སྦྱར་རུང་གི་རེད།

ཡིན་ལ། རྟག་པ་ལ་དེ་མི་སྲིད་ཅེས་བསྟན་རེད་ན་རྟག་པ་ལ་དེ་འདྲས་མི་འདུག་ད་ཁོ་རེ་ག་རེ་རེད། སྤྱི་དོན་གཞན་དང་བ་གསལ། བ་གསལ་རྣམས་ཀྱིས་སྤྱི་དོན་གཞན་དེ་རང་འཛིན་རྣམ་ཤེས་ཀྱི་ཡུལ་དུ་གསལ་བར་བྱས་པར་བྱས་ན་བས་བྱས་ན་ད་ཡ་གི་ནང་བཞིན་འགྲོ་དགོས་རེད། མུན་ཁུང་སྒྲོན་འོད་ཀྱིས་མུན་ཁུང་གི་བུམ་གཟུགས་དེ་རང་འཛིན་རྣམ་ཤེས་སྐྱེ་བའི་འོ་ངོར་སྐྱེས་པ་བྱས་པ་དེ་ནང་བཞིན་གྱི་བ་གསལ་རྣམས་ཀྱིས་སྤྱི་དོན་གཞན་ཁོ་ལ་རང་འཛིན་རྣམ་ཤེས་སྐྱེ་བའི་རྒྱུར་བྱས་གོ་རེ་འོ་ད་དེ་ཡིན་ན་མི་བྱེད་དེ། རང་བ་གསལ་གྱི་སྔོན་དེ་ན་ཡོད་པའི་ཕྱིར་ཡོ་ཨ་དང་ཁོ་རྟག་པའི་དངོས་པོ་ཡིན་པའི་ཕྱིར། ད་འོ་ན་སྤྱི་ལྡན་དེ་ཟེར་ན་སྤྱི་ལྡན་དེ་གསལ་བས་ཀྱང་བ་གསལ་རྣམས་ཀྱིས་ཀྱང་སྤྱི་ལྡན་དེ་ཉིད་རང་འཛིན་རྣམ་ཤེས་ངོར་གསལ་བར་བྱས་པ་མ་ཡིན་ཏེ། འོ་དེ་འདྲའི་སྤྱི་ལྡན་ཁོ་རྟག་རང་ཁོ་རྟག་པའི་དངོས་པོ་ཡིན་པའི་ཕྱིར་ཁྱོད་འགྱུར་བ་མེད་པའི་ཕྱིར་རོ། དུག་གསལ་ལམ་ཡོངས་འདུས་སམ་གསལ་བྱ་གསལ་བྱེད་སའི་རྒྱུ་འབྲས་ཀྱི་གར་ངོ་དོན་གཞན་གྱི་གསལ་བྱ་གསལ་བྱེད་ལ་རྒྱུ་འབྲས་ཡིན་དགོས་པ་མུན་ཁུང་གི་བུམ་གཟུགས་དང་ཁོ་གཉིས་ནང་བཞིན་ཡིན་དགོས་པ་ཡིན་པ་ལ། ཟེར་ཁོ་དཔེ་དགོས་ཡ་གི་མུན་ཁུང་གི་བུམ་གཟུགས་སྐད་ཆ་ཤོད་དགོས་ཏེ།

ལོངས་སྤྱོད་ཀྱི་དགོས་པ་ལྔའི་ལམ་དུ་སྤྱི་དོན་གཞན་ལ་མི་འདུག་ཟེར་ལབ་དགོས་འདུག་ག་དེ་ནང་བཞིན་གཞན་གསལ་བྱ་གསལ་བྱེད་ཀྱི་ཚུལ་སྒོ་ལྔའི་ལ་ཤེས་ནས་ད་སྤྱི་དོན་གཞན་དང་བ་གསལ་གཉིས་ལ་དེའི་གནས་གནས་ཚུལ་དེ་མེད་པའི་ཕྱིར་ཟེར་ལབ་དགོས་བར་བ།